ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། རྒྱ་ནག་གིས་ཐའེ་ཝན་ལ་དྲག་ཤུགས་བེད་སྤྱོད་བཏང་སྟེ་བཙན་འཛུལ་བྱེད་སྲིད་མིན་དེ་ནི་ཨ་མི་རི་ཀའི་གཞུང་གི་དབུ་ཁྲིད་ཚོས་རྒྱུན་དུ་ནས་ཞིབ་འཇུག་བྱེད་དགོས་པའི་གནད་དོན་གལ་ཆེན་པོ་ཞིག་ཆགས་ཡོད་མ་ཟད། ཡང་དེང་སྐབས་ཉམས་ཞིབ་པ་ཚོས་ཀྱང་ཚོད་དཔག་སྣ་ཚོགས་བྱེད་བཞིན་པའི་གནད་དོན་ཞིག་ཆགས་འདུག་བྱས་ཙང་ད་རིང་ང་ཚོའི་དཔྱད་ཞིབ་ལས་རིམ་འདིའི་ནང་གནད་དོན་དེ་ཚོའི་སྐོར་ལ་ཡང་གླེང་སློང་ཁག་ཅིག་ཞུ་གི་ཡིན། སྲིད་འཛིན་ཞི་ཅིན་ཕིང་རྒྱ་ནག་གི་སྲིད་འཛིན་ཆགས་པའི་རྗེས་ལ་ཡང་ད་ལས་ཀ་གསར་པ་མང་པོ་ཞེ་པོ་བྱས་པ་རེད། དེའི་ནང་ནས་རྒྱལ་སྤྱིའི་ཐོག་ལ་ཡང་སྤྱིར་བཏང་གི་རྒྱ་ཆེན་པོའི་ཐོག་ནས་བསམ་བློ་གཏོང་མཁན་ཚོ་སེམས་འཚབ་བྱེད་ཡ་ཤུགས་ཆེ་ཤོས་གཅིག་གིས་རྒྱ་ནག་གི་དམག་དཔུང་སྟོབས་ཤུགས་ཆེར་བཏང་བའི་སྒང་དེ་དམིགས་བསལ། ཁོང་ཚོས་རྒྱ་ནག་གི་མཚོ་དམག་གི་དམག་གི་སྟོབས་ཤུགས་དེ་ཆེར་ཞེ་པོ་བཏང་བྱས་དེ་རིང་ཁ་སང་རྒྱ་ནག་ནང་ལོགས་ཀྱི་དམག་གི་གྲུ་གཟིངས་གསར་བཟོ་བྱེད་ཡ་དེ་ཚོ་ཡིན་ན་ཨ་མི་རི་ཀ་ལས་མང་བ་དང་མགྱོགས་པ་ཆགས་བསྡད་ཡོད་ས་རེད། ད་དེ་ཚོ་བྱས་པའི་སྐབས་དེ་ཡང་མི་མང་པོ་གཅིག་དོགས་པ་བྱས་བྱས་ཕལ་ཆེན་གཅིག་བྱས་ན། མཚོ་དམག་གི་གྲ་སྒྲིག་དེ་ག་དང་དམག་རྒྱ་བསྐྱེད་དེ་ག་དང་ལྷག་པར་དུ་ད་ཁོང་ཚོའི་དམག་སྦྱོང་བྱེད་ས་དེ་ཚོ་མང་ཆེ་རྒྱ་ནག་རྒྱ་མཚོའི་ཁུལ་གྱི་མཚོ་ཐོག་ལ་ཡིན་པ་སོང་ཙང་ཐའེ་ཝན་དང་འབྲེལ་བ་ཞེ་པོ་ཆགས་ཀྱི་ཡོད་རེད་དེ་འདྲ་སོང་ཙང་རྒྱ་ནག་གིས་ཐའེ་ཝན་ལ་ཡང་དྲག་པོའི་གཏོར་རྒོལ་བྱས་བྱས་ཨ་ནི་ཐའེ་ཝན་འདི་ད་རྒྱ་ནག་དང་གཅིག་སྒྲིལ་གཏོང་གི་ཡིན་ཞེས་ད་ལོ་མང་པོ་བཤད་བསྡད་པ་རེད་འདི་ཏན་ཏན་ཅིག་བྱེད་ཀྱི་རེད་མ་རེད་ཟེར་བྱ་བ་དེ་ཡིན་ན་གནད་དོན་གལ་ཆེན་པོ་ཞེ་པོ་ཆགས་བྱས་ད་དེ་རིང་ཁ་སང་ཕལ་ཆེན་ཨ་མི་རི་ཀའི་གཞུང་ནང་ལོགས་ལ་ཡག་ཐང་དམུ་ལོག་གས་རྒྱུན་དུ་ཁོ་རང་ནས་དོ་སྣང་བྱེད་ཡག་རྒྱ་ནག་དང་འབྲེལ་བའི་གནད་དོན་གལ་ཆེ་ཤོས་ཆགས་ཡོད་མ་ཟད་གསར་འགྱུར་བརྒྱུད་ལམ་ཁག་དང་ཨ་ནི་ད་རྩོམ་རིག་དང་ཞིབ་འཇུག་བྱེད་མཁན་དེ་ཚོའི་ནང་ལོགས་ལའང་གནད་དོན་འདིའི་སྐོར་ལ་ཡག་ད་ཚོད་དཔག་སྣ་མིན་སྣ་ཚོགས་བྱེད་བཞིན་པ་རེད་ཤག་བྱས་ཙང་ངས་འདིའི་སྐོར་ལ་ཡག་ད་དངོས་གནས་མི་ཚོས་ལྟ་ཚུལ་གང་འདྲ་ཡོད་མེད་སྐོར་ལ་ཡག་རོབ་ཅིག་ངོ་སྤྲོད་ཞུ་དགོས་བསམ་བྱས་བསྡད་ཡོད། ད་ད་རིང་འདི་ཞུ་ཡག་གི་དུས་ཚོད་དེ་ངས་བྱས་ན་དམིགས་བསལ་གལ་ཆེན་པོ་ཆགས་སོང། ཉེ་དུས་རང་འདི་དང་འབྲེལ་བ་ཡོད་པའི་གསར་འགྱུར་གལ་ཆེན་པོ་ཁ་ཤས་ཤིག་ཐོན་ཡོང་སོང། དང་པོ་དེ་སྲིད་འཛིན་བའེ་ཌེན་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་སན་ཧྥི་རན་སིས་ཀོ་ཉེ་ཁུལ་ལ་ཡར་ད་རེས་ཀྱི་ཆེས་མཐོའི་གྲོས་མོལ་གནང་བའི་སྐབས་དེར་གནད་དོན་གཅིག་ཐའེ་ཝན་སྐོར་ཡིན་མ་ཟད་དམིགས་བསལ་རྒྱ་ནག་གིས་ད་ཐའེ་ཝན་ལ་ཡར་དྲག་པོའི་གཏོར་རྒོལ་བྱེད་ཀྱི་རེད་མ་རེད་ཟེར་ཡ་དང་ག་དུས་བྱེད་ཀྱི་རེད་ཟེར་བྱ་བ་གནད་དོན་འདིའི་སྐོར་ལ་ཡར་ཞི་ཅིན་ཕིང་འགྲེལ་བཤད་བརྒྱབ་ཤག་བྱས་ཙང་གནད་དོན་འདིས་མི་མང་པོ་གཅིག་གི་དོ་སྣང་ཆེན་པོ་ཅིག་ཆགས་སོང། གཉིས་པ་འདི་ག་རེ་རེད་ཟེར་ན། ད་དེ་རིང་ཁ་སང་ཐའེ་ཝན་གྱི་སྲིད་འཛིན་གྱི་འོས་བསྡུ་དེ་སླེབས་པར་ཟླ་བ་གཉིས་ལྷག་ཡོད་མ་རེད། ད་འོས་བསྡུ་དེའི་ནང་ལོགས་ཀྱི་བརྗོད་གཞི་གལ་ཆེ་ཤོས་དེ་ཡང་རྒྱ་ནག་དང་ཐའེ་ཝན་གྱི་འབྲེལ་བ་གཅིག་པོ་མ་ཡིན་པར་ད་ལྟའི་ཐའེ་ཝན་གྱི་སྲིད་འཛིན་འོས་མི་དེ་ཚོའི་ནང་ལོགས་ནས་གལ་སྲིད་ང་བདམས་པ་ཡིན་ན་ཕལ་ཆེན་རྒྱ་ནག་གིས་ཐའེ་ཝན་ལ་ཡང་དྲག་པོའི་གཏོར་རྒོལ་བྱེད་ཀྱི་མ་རེད། གལ་སྲིད་ངའི་ཁ་གཏད་བྱེད་མཁན་གྱི་སྲིད་དོན་ཚོགས་པ་བདམས་པ་ཡིན་ན་ཕལ་ཆེན་རྒྱ་ནག་གིས་ཐའེ་ཝན་ལ་ཡང་དྲག་རྒོལ་བྱེད་ཀྱི་རེད་ཟེར་ཡག་སོགས་པའི་ད་གང་ལྟར་ཐའེ་ཝན་གྱི་ད་རེས་ཀྱི་འོས་འདེམས་འདིའི་ནང་ལོགས་ཀྱི་བརྗོད་གཞི་གལ་ཆེ་ཤོས་ཤིག་ཆགས་བསྡད་ཡོད་རེད། ད་རིང་ངས་ང་ཚོའི་ལས་རིམ་འདིའི་ནང་ལོགས་ལ་ཡང་མི་ཚོས་ག་རེ་ག་རེ་བཤད་ཀྱི་ཡོད་མེད་སྐོར་ཁ་ཤས་ཤིག་ངོ་སྤྲོད་ཞུ་དགོས། ད་ཡིན་ནའི་ཁོའི་དྲི་བ་གཙོ་བོ་བྱ་བ་འདི་ཐའེ་ཝན་གྱིས་རྒྱ་ནག་ལ་ཡང་དྲག་པོའི་གཏོར་རྒོལ་བྱེད་ཀྱི་རེད་པས་ཟེར་བྱ་བ། འདིའི་ལན་ཁོ་རང་ལ་ཡིན་ན་ངས་བྱས་ན་སུ་གང་ཅིག་གིས་ད་ལན་རྒྱབ་ཐབས་མེད་པ་ཅིག་ཡིན་ཀྱི་རེད་བསམ་གྱི་འདུག་གཅིག་བྱས་ན་ཞི་ཅིན་ཕིང་ཁོ་རང་གིས་ཤེས་ཀྱི་ཡོད་རྒྱུ་མ་རེད། དེ་འདྲ་སོང་ཙང་མི་ཚོས་ག་རེ་བཤད་ཀྱི་མེད་ཚོད་དཔག་ག་རེ་བྱེད་ཀྱི་མེད། ཚོད་དཔག་བྱེད་ཡག་གི་རྟེན་གཞི་དང་རྒྱུ་མཚན་དེ་ཚོ་ག་རེ་ཡིན་མིན་དེ་ཚོའི་སྐོར་ལ་ཡང་ངས་ཏོག་ཙམ་ཅིག་ངོ་སྤྲོད་ཞུས་ན་བསམ་སམ་རེད་བྱུང། དང་པོ་དེ་མཁྱེན་དགོས་ཀྱི་ག་རེ་ཟེར་ན་རྒྱ་ནག་གིས་ཐའེ་ཝན་ལ་ཡང་ད་དམག་བེད་སྤྱོད་བཏང་བྱས། གཅིག་གྱུར་བྱེད་ཀྱི་ཡིན་ཟེར་བྱས་ད་འཇིགས་སྐུལ་བྱེད་ཡག་འབྱོར་བ། དེ་ཡིན་ན་དེ་རིང་གི་གསར་པ་འདི་ཅིག་མ་རེད། ང་ཚོ་སློབ་གྲྭ་ཐེངས་མ་དང་པོ་ད་འགྲོ་རྩོམ་པ་དག་དེ་དུས་ཐའེ་ཝན་ད་ག་པར་ཡིན་མིན་ཧ་གོ་གི་མ་རེད་ང་ཚོ་བོད་ལ་ད་ལྟ་བོད་སྐད་ནང་བསླབ་གོ་ར་དེ་ཚོ་དེ་འདྲ་ཡིན་པའི་སྐབས་ཁོ་རང་ནས་ཐའེ་ཝན་བཅིངས་འགྲོལ་བཏང་ཡག་དེ་ཡིན་ན་རྒྱ་ནག་བཅིངས་འགྲོལ་དམག་དམིགས་འབེན་གལ་ཆེ་ཤོས་ཡིན་ཟེར་བྱས་ལབ་བྱས་ང་ཚོ་ཆུང་ཆུང་ཞེ་པོ་ཅིག་ནས་གོ་མྱོང། དེས་མ་ཟད་ཡིན་ན་ཕལ་ཆེན་བཞི་བཅུ་ཞེ་དགུ་ནས་ད་ལྟ་བར་དུ་ཐའེ་ཝན་ལ་ཡང་འཇིགས་སྐུལ་བྱེད་ཡ་འབྱོར་བ། དེ་ཡིན་ན་མཚམས་འཇོག་ཁྱོན་ནས་བྱེད་མྱོང་ཡོད་མ་རེད། ད་ཡིན་ནའི་ག་རེ་བྱས་བྱས། གནད་དོན་འདི་དེའི་སྔོན་ལ་ཡང་ད་རྒྱ་ནག་དམར་ཤོག་གིས་སྤྱིར་བཏང་གི་ཁ་ནས་རྒྱུན་དུ་བཤད་བསྡད་ཡ་མ་ཎི་བགྲངས་པ་ནང་བཞིན་བགྲངས་བྱས་བསྡད་ཡ་གི་འབོད་ཚིག་ཅིག་ནས་ད་མི་ཚོས་དངོས་སུ་རང་སེམས་ཁྲལ་བྱེད་ཡ་གི་གནད་དོན་ངོ་མ་ཅིག་ག་འདྲ་ཟེར་ཆགས་པ་རེད་ཟེར་ན། ངས་ཞི་ཅིན་ཕིང་རང་བཤད་པའི་སྐད་ཆའི་ཐོག་བལྟས་པའི་སྐབས་དེ་དུས་དམིགས་བསལ་ཞིབ་འཇུག་བྱས། ཚིག་དེ་ལ་བརྟེན་བྱས་ཡིན་ན་ད་མི་ཚང་མ་ལོག་སེམས་ཁྲལ་བྱེད་ཡ་རེད་ཟེར་དེ་ཕལ་ཆེན་དེ་འདྲ་ཅིག་གལ་ཡོད་པའི་བཟོ་འདྲ་མི་འདུག་ད་ཡིན་ནའི་སེམས་ཁྲལ་ཆེ་ཤོས་དེ་ངས་ད་གིན་ངོ་སྤྲོད་ཞུས་པ་ནང་བཞིན་རེད་ཞི་ཅིན་ཕིང་རྒྱ་ནག་སྲིད་འཛིན་བྱས་པ་ནས་ཇེ་ཆེ་ཡིན་ད་དམག་གི་སྟོབས་ཤུགས་དེ་རྒྱ་སྐྱེད་ཞེ་པོ་བཏང་བ་རེད་ད་དེ་དུས་ཕལ་ཆེན་སྤྱིར་བཏང་གི་ཐོག་ནས་བཤད་པ་ཡིན་ན་ད་འགྲེལ་བཤད་རྒྱབ་ཐུབ་ཀྱི་རེད་རྒྱ་ནག་གི་དཔལ་འབྱོར་དང་དེ་ཚོ་སྒང་ག་སྟོབས་ཤུགས་ཆེ་འགྲོ་དུས་ཁོ་རང་བཞིན་གྱིས་དམག་གི་སྟོབས་ཤུགས་དེ་ཚོ་ཆེ་རུ་བཏང་ཡ་དེ་ཚོ་ཡིན་ན་རྒྱུ་མཚན་ལྡན་པ་རེད་བསམ་གྱི་འདུག་ད་ཡིན་ན་ལས་བྱེད་སྟངས་སྦྱོར་བ་དེ་ཚོའི་ནང་ལོག་ནས་ད་ལྟ་བར་དུ་ད་རྒྱ་ནག་གཞུང་གིས་འདས་པའི་ཅིག་ལོ་བཅུ་ཙམ་ཅིག་ནང་ལོག་ལ་ཡར་དམག་གི་འགྲོ་སོང་བཏང་ཡ་དེ་ཚོ་གཙོ་བོ་དེ་ཡིན་ན་མཚོ་དམག་ལ་བྱས་ཡོད་ས་རེད། དམག་གྲུ་མང་དུ་བཏང་ཡ་དང་ཨ་ནི་ཕ་གི་རྒྱུད་ལ་ཡ་དམག་སྦྱོང་བྱེད་ཡ་དང་དེ་ཚོ་གང་ཅིའི་ཐད་ནས་ག་འདི་བལྟས་པ་ཡིན་ན་ལས་ད་སྤྱིར་བཏང་བྱས་པ་ཡིན་ན་དམག་མི་ཅིག་སྟོབས་ཆེར་བཏང་པའི་སྐབས་དང་དམག་སྦྱོང་བྱེད་སྟངས་དང་དེ་ཚོ་གཅིག་ཉེ་དུ་དེ་ཚོ་བལྟས་པ་ད་ཁོ་ར་དམིགས་ཡུལ་གྱི་འདི་རྐྱང་ཅིག་བྱས་ཡོད་མེད་ཅིག་ཚོད་དཔག་བྱེད་ཐུབ་ཀྱི་རེད། ད་ཚོད་དཔག་དེ་བྱེད་པའི་སྐབས་ཡིན་ན་ཕལ་ཆེན་ཅིག་ཨ་མི་རི་ཀའི་བདེ་སྲུང་ལྷན་ཁང་ནང་ལོག་གི་ལྟ་བུ་རེད་ཡང་མིན་ན་ད་ཞིབ་འཇུག་བྱེད་མཁན་དང་ལྟ་ཞིབ་མི་ཚང་མ་ལོག་གི་ཡིན་ན་སེམས་ནང་བློ་འཚབ་བྱེད་ཡ་ཆགས་བསྡད་ཡོད་ས་རེད། ཕལ་ཆེན་དམིགས་ཡུལ་རྐྱང་ས་ཅིག་ཡིན་ན་ཐའེ་ཝན་ལ་ཡ་ཆགས་ཡོད་མིན་འགྲོ་ཟེར་བྱས་བྱས་ད་འདིའི་སྒང་འདི་ལོན་པའི་ག་རེ་རེད་ཟེར་ན། ཞི་ཅིན་ཕིང་ཡ་བསྡད་པའི་རྗེས་ལ་ཐའེ་ཝན་མཚོ་རྒྱུད་ལ་དམག་སྦྱོང་བྱེད་ཡ་དེ་མང་པོ་ཞིག་བཏང་བ་མ་ཟད་དེའི་སྔོན་ལ་ཡང་ཐའེ་ཝན་དང་རྒྱ་ནག་བར་ས་ལ་ལ་ཡང་དངོས་སུ་རྒྱལ་སྤྱིའི་ཐོག་ལ་ཁས་ལེན་བྱས་པ་དེ་གལ་མེད་པ་ཡིན་ན་ལས་ཁོ་མཚོ་རྒྱུད་དེ་ཐའེ་ཝན་དང་རྒྱ་ནག་གི་བར་ས་ལ་ཡོད་པ་འདི་ལ་ཡང་ཐིག་ཅིག་ཡོད་ས་རེད་ད་ཐིག་ཟེར་བྱས་དངོས་གནས་རང་མཐོང་ཡ་ཡོད་མ་རེད་ད་ཡིན་ནའི་ཚང་མ་ལོག་གི་ད་ཤེས་བཞིན་པའི་ངོས་འཛིན་བྱེད་ཡག་ཐིག་ཅིག། ཐིག་དེའི་ཕར་ནང་ངོས་ལ་ཡ་རྒྱ་ནག་ངོས་ཕྱོགས་ནས་ཕར་མ་བརྒལ་བ་བྱས་དམག་གི་གནམ་གྲུ་དེ་འདྲ་བཏང་བའི་སྐབས་དེ་ད་ག་ནང་བཞིན་ཐའེ་ཝན་ངོས་ནས་ཚུར་རྒྱ་ནག་ངོས་ལ་ཡ་མ་བརྒལ་བ་བྱས་ཁོང་ཚོས་ཐིག་དེ་སྲུང་བྱས་བསྡད་ཀྱི་ཡོད་ས་རེད། ད་ལོ་ཁ་ཤས་ཀྱི་གོང་ལ་ཡ་མཚམས་མཚམས་ཡིན་ན་རྒྱ་མིའི་གནམ་གྲུ་གཅིག་དང་གཅིག་དེ་འདྲ་ཕར་ཕྱིན་པ་ཡིན་ན་ཧང་སང་སང་བྱས་གསར་འགྱུར་ཆགས་གོ་ད་དེ་རིང་གི་ཐིག་དེ་ཚོ་བརྒལ་བྱས་ཐའེ་ཝན་གྱི་མཚོ་རྒྱུད་ཀྱི་ཉེ་འགྲམ་དེ་ཚོ་བར་དུ་རྒྱ་ནག་གི་དམག་གི་གནམ་གྲུ་འགྲོ་ཡ་དང་དམག་གི་གྲུ་གཟིངས་འགྲོ་ཡ་དང་འཇིགས་སྐུལ་བྱེད་ཡ་དེ་ཚོ་ཡིན་ན་ཤུགས་ཆེར་ཞེ་པོ་ཕྱིན་བཅས་ཀྱི་ཐང་གཙོ་གང་སློག་གི་འདི་འདྲ་བལྟས་པ་ཡིན་ན་ལས་ཕལ་ཆེར་ཐའེ་ཝན་ལ་ཡང་དམག་རྒྱག་ཡག་གི་གྲ་སྒྲིག་དང་དམིགས་འབེན་འདི་འདྲ་བྱེད་ཀྱི་ཡོད་པ་འདྲ་ལབ་མ་ཟད་ཡིན་ན་ཟེར་ཡག་བྱས་པས་ན་ཞི་ཅིན་ཕིང་གིས་རྒྱ་ནག་དམག་དཔུང་གི་འགོ་ཁྲིད་ཚོ་ལ་ཡང་ཉིས་སྟོང་ཉི་ཤུ་རྩ་བདུན་ལོ་ལ་ཡང་དམག་རྒྱག་ཡག་གི་གྲ་སྒྲིག་བྱེད་ཚར་དགོས་ཀྱི་རེད། ད་རྒྱ་ནག་གི་དམག་རྒྱག་ཡག་གྲ་སྒྲིག་ཟེར་ནི་བ་སྤྱི་བཏང་བྱས་ནས་མི་སྒང་ཁ་ལ་གོ་མཚོན་རེད་དེ། རྒྱ་ནག་གིས་ད་ཐའེ་ཝན་དམག་རྒྱག་ཡག་དེ་རང་བཞིན་གྱིས་གོ་གི་ཡོད་རེད། ཨ་གཉིས་པ་ད་འགོ་ཁྲིད་ཟེར་མཁན་དེ་ཡོད་རེད་འགོ་ཁྲིད་བཙན་པོ། ད་དབང་ཐང་ཆེན་པོ་གདུག་རྩུབ་ཆེན་པོ་དེ་ཚོའི་ནང་ལོགས་ལ་ཡང་ཁོ་རིགས་མ་འདྲ་མང་པོ་འདུག་ཨ། ཁ་ཅིག་གིས་ནི་བྱས་མི་གདུག་རྩུབ་ཆེན་པོ་བྱས་དེ་འདྲ་ཡོད་པ་ཡིན་ནའི་དེང་གི་ཕུགས་བསམ་དང་འདི་ཞེ་པོ་མེད་མགྱོགས་འདི་གི་འགོ་ཁྲིད་འདི་མང་པོ་ཡོད་རེད། དེ་ཡིན་ན་ལས། ཨ་མདོ་ཞི་ཅིན་ཕིང་གསུམ་སྟེ། ཞི་ཅིན་ཕིང་སྐད་ཆ་ག་དུས་བཤད་ནའི་ལོ་རྒྱུས་དང་རྒྱང་རིང་པོ་ཞེ་པོ་ཅིག་བཤད་མཁན་དེ་ཚོ་དེ་དཔེ་མི་སྲིད་པའི་ཉེན་ཁ་ཚ་པོ་རེད། དེ་ཚོ་ག་དུས་ཡིན་ན་ལས། ད་ལྟའི་དབང་སྒྱུར་དེ་གཅིག་པོ་མ་ཡིན་པ་དང་མ་འོངས་པ་ལ་ཡང་ལོ་བརྒྱ་ཕྲག་དང་དེ་འདྲས་སྟོང་ཕྲག་དང་ནས་བསམ་སྟངས་ཅིག་ཁོ་རང་དུ་ཕེབས་ཀྱི་ལག་རྗེས་ཅིག་བཞག་དགོས་བསམ་པའི་དེ་འདྲས་ཀྱི་བསམ་བློ་དེ་ཚོ་ཤུགས་ཆེན་པོ་ཞེ་པོ་ཅིག་འདུག་ཅེས་མང་ཆེ་བ་ཅིག་ལྟ་ཚུལ་དེ་འདྲ་བྱུང་ཁོག་རེད། ལྷག་པར་དུ་རྒྱ་ནག་གི་ཉེ་དུས་ཀྱི་ལོ་རྒྱུས་སྒང་ལ་ཡང་དམར་ཤོག་ཆགས་པའི་རྗེས་ཀྱི་ལོ་རྒྱུས་ལ་བལྟས་པ་ཡིན་ན་རྒྱ་ནག་གི་འགོ་ཁྲིད་གལ་ཆེ་ཤོས་དང་སྐད་གྲགས་ཆེ་ཤོས་དེ་ཡིན་ན་མའོ་ཙེ་ཏུང་རེད། ད་ཞི་ཅིན་ཕིང་བྱེད་སྟངས་མང་པོ་ཅིག་མའོ་ཙེ་ཏུང་ལད་ཟློས་བྱེད་འདུག་ཨ་ནི་མི་མང་པོས་ཚོད་དཔག་བྱས་པ་ཡིན་ན་གཅིག་བྱས་ན་ཞི་ཅིན་ཕིང་གིས་ནི་ཧམ་སེམས་ཅིག་ཡོད་རེད་བ་དེ་ཡིན་ན་མའོ་ཙེ་ཏུང་ལས་ལྷག་ཙམ་བྱེད་དགོས་རེད་བསམ་སྟངས་ཅིག་གི་བསམ་བློ་ཤུགས་ཆེན་པོ་ཡོད་རེད་མའོ་ཙེ་ཏུང་གིས་བྱེད་མ་ཐུབ་པ་ཅིག་ག་རེ་རེད་ཟེར་ན་ཐའེ་ཝན་དེ་ནི་རྒྱ་ནག་དང་གཅིག་གྱུར་བྱེད་ཐུབ་ཡོད་མ་རེད་དེ་འདྲ་སོང་ཙང་ཕལ་ཆེར་ཡིན་ན་ཞི་ཅིན་ཕིང་གིས་དབང་འཛིན་བྱས་པའི་སྐབས་དེ། ཐའེ་ཝན་དེ་རྒྱ་ནག་དང་གཅིག་གྱུར་བྱེད་ཡག་གི་ཆེད་དུ་ཡིན་ན་འབད་བརྩོན་ཏན་ཏན་བྱེད་ཀྱི་རེད་དེ་ཡིན་ན་ཕལ་ཆེར་ཞི་ཅིན་ཕིང་གི་ཆབ་སྲིད་ཀྱི་དམིགས་ཡུལ་དང་ལོ་རྒྱུས་ཀྱི་དམིགས་ཡུལ་གལ་ཆེན་པོ་ཅིག་ཏན་ཏན་ཆགས་བྱས་བསྡད་ཡོད་ཀྱི་རེད། དེ་སྔོན་ལ་ཡང་ཏེང་ཞའོ་ཕིང་དང་དེའི་སྐབས་ཡིན་ན་རྒྱལ་ཁབ་གཅིག་དང་ལམ་ལུགས་གཉིས་ཅེས་བཤད་ཟིན་དེ་ད་གང་ལྟར་ཞི་བའི་ཐོག་ནས་ཐབས་ཤེས་མང་པོ་ཅིག་གི་ཐོག་ནས་ཡིན་ན་ཐའེ་ཝན་ཚུར་འགུག་ཡག་གི་ཐབས་ཤེས

བློ་འཚབ་བྱས་རྗེས་ཆགས་པའི་ག་རེ་ཟེར་ན་ཐའེ་ཝན་གྱི་ཚོང་པ་ཆེ་བ་དེ་སྒང་ཁ་རྒྱ་ནག་ཕྱིན་ཚོང་འབྲེལ་གྱི་ཐོག་ནས་འབྲེལ་བ་ཤུགས་ཆེ་རུ་ཕྱིན་རིག་གཞུང་གི་ཐོག་ནས་འབྲེལ་བ་ཤུགས་ཆེ་རུ་འགྲོ་དུས་ག་མཚམས་ག་མཚམས་ཅིག་ཡིན་ན་ཕལ་ཆེར་མངོན་གསལ་དོད་པོ་བྱས་དམག་དང་དེ་འདྲ་གང་ཡང་མ་བརྒྱབ་ནས་ཁོ་རང་བཞིན་སྒོ་ནས་གཅིག་སྒྲིལ་ཆགས་མི་ཡོང་བསམ་ཙང་སེམས་ཁྲལ་བྱེད་མཁན་མང་པོ་བྱུང་བ་རེད་ད་ཡིན་ནའི་དེ་ཡིན་ན་དེ་རིང་ཁ་སང་ད་གནས་སྟངས་དེ་ལ་རྦད་དེ་འགྱུར་ལྡོག་ཆ་ཚང་ཕྱིན་སོང་ཨ། ཆ་ཚང་ཕྱིན་རྗེས་ཡིན་ན་སྔ་མོ་ལོ་ཉི་ཤུ་གོང་ལྟ་བུ་དང་སུམ་ཅུ་གོང་ལྟ་བུ་ལ་ཡང་ཐའེ་ཝན་ནང་མི་མང་བསམ་སྟངས་འདི་འཛིན་པ་ང་ཨ་ནི་རྒྱ་ནག་གི་མིའི་ཁུངས་ཡིན་རྒྱ་ནག་དང་ཐའེ་ཝན་ད་ཉིན་མ་གཅིག་གཅིག་གྱུར་བྱེད་དགོས་ཀྱི་རེད་ཟེར་བསམ་བློ་འདི་འདྲས་འཆང་མཁན་བྱས་དང་འདི་འདྲས་བཤད་མཁན་ཅིག་ཡོད་རེད་བ་མི་མང་བསམ་ཚུལ་བསྡུ་ལེན་བྱས་པའི་སྐབས་ལ་ཡང་ཐའེ་ཝན་ནང་ཕྱེད་ཀ་ཕྱེད་ཀ་ཙམ་ཡོད་རེད་ད་ཉེ་དུས་བྱས་པའི་བསམ་ཚུལ་བསྡུ་ལེན་བྱས་པ་དེ་ཚོ་ནང་ལྟ་ཚུལ་འབའ་ང་ཚོ་རྒྱ་ནག་དང་གཅིག་སྒྲིལ་བྱེད་དགོས་རེད་བསམ་བཏང་མཁན་དེ་ཚོ་དེ་རིང་ཁ་སང་བརྒྱ་ཆ་ལྔའི་འོག་ལ་མར་ཆག་བསྡད་ཡོད་རེད་བྱས་ཙང་འདི་འདྲས་ཀྱི་གནས་སྟངས་ཀྱི་འོག་ལ་ཡང། ད་ཞི་ཅིན་ཕིང་གིས་ཕྱོགས་གཅིག་ནས་ཡིན་ན་ལོ་རྒྱུས་ཀྱི་ཧམ་སེམས་དང་ང་རྒྱལ་དེ་ཚོ་ཡོད་པ་བྱས། ཐའེ་ཝན་དང་རྒྱ་ནག་གཅིག་སྒྲིལ་བྱེད་ཡག་མའོ་ཙེ་ཏུང་ལས་ལྷག་ཙམ་ཞིག་གི་ང་རྒྱལ་དེ་ཡོད་པ་བྱས། འདི་དང་དུས་མཚུངས་བྱས་ཡིན་ན། ད་དྲག་ཤུགས་བེད་སྤྱོད་མ་བཏང་ན། ཐབས་ཤེས་གཞན་པའི་ཐོག་ནས་བཤད་ས་ཅིག་ཡོད་རེད་བ་ད་ལམ་མེད་པ་ཆགས་བསྡད་པ་རེད། དེ་མེད་པ་ཆགས་འདུག་བྱས་ཙང་མི་མང་པོ་ཅིག་བློ་འཚབ་བྱས་མཐའ་མ་དེ་ད་ཞི་ཅིན་ཕིང་ཏན་ཏན་ཡིན་དྲག་ཤུགས་བེད་སྤྱོད་བཏང་མདོག་ཁ་པོ་རེད་ཟེར་བྱས་བྱས། ལབ་ཡག་གི་ད་རྒྱུ་མཚན་དེ་ཚོ་དང་སེམས་ཁྲལ་བྱེད་དགོས་ཡག་གི། རྒྱུ་མཚན་རེད་ད་མང་པོ་ཅིག་ཡོད་པའི་ནང་ནས་ཐད་ཀར་ཁ་ཤས་ཅིག་མར་དྲངས་པ་ཡིན་ན་ནས་དང་དེ་འདིར་ཅི་རེད་ཤག་ད་ཡིན་ན་ལས་ཞི་ཅིན་ཕིན་གྱི་གཅིག་སྒྲིལ་བྱེད་ཡག་གི་འདོད་པ་དང་དེ་འདྲ་ཡོད་པ་ཡིན་ན་ལས་ཁོ་ཕྱི་བཤོལ་ཆོག་ཡོད་མ་རེད་པ་ཨ་ནི་ཐའི་ཝན་འདི་མ་གཏན་ད་རྒྱ་ནག་དང་བསྡུར་བ་ཡིན་ན་ད་ལས་ཆེ་ཆུང་ཞེ་པོ་ཅིག་ཁྱད་པར་ཡོད་རེད་ད་ལས་ཡིན་ན་ལས་ཐའི་ཝན་ཁོ་རང་ལ་ཡ་དམག་གི་སྟོབས་ཤུགས་དང་དེ་འདྲའི་ངེས་ཅན་ཅིག་ཡོད་མ་ཟད་ཡིན་ན་ས་ཆའི་ཆགས་བབ་དང་དེ་ཚོ་མང་པོ་ཅིག་ན་ཡིན་ན་རྒྱ་ནག་གི་དྲག་པོའི་སྟོབས་ཤུགས་ལ་བརྟེན་བྱས་ཐའི་ཝན་ཚུར་ཟིན་ཐུབ་ཀྱི་རེད་མ་རེད་ཟེར་ཞོར་ཨ་འདི་ཡིན་ན་དྲི་བ་གལ་ཆེན་པོ་ཞེ་པོ་ཆགས་བྱས་བསྡད་ཡོད་རེད། ད་དམག་དཔུང་རང་ལ་ཆ་བཞག་པ་ཡིན་ན་ཐའེ་ཝན་ལ་ཡང་དེ་རིང་ཁ་སའི་དམག་མིའི་གྲངས་ཀ་འབུམ་གཅིག་དང་སྟོང་ཕྲག་དྲུག་ཅུ་རེ་དགུ་ཙམ་ཞིག་ཡོད་པ་རེད་ད་རྒྱ་ནག་ལ་ད་བལ་ས་ཡ་གཉིས་ཅིག་ཡོད་རེད་དམག་མི་ཁོ་རང་ད་གསབ་གྲས་གང་བལྟས་ནའི་ཁོ་ཆེ་ཆུང་དང་ད་ནུས་སྟོབས་དང་དེ་ཚོ་ད་བལ་ཁྱོན་ནས་ཁོ་རང་བསྡུར་ཡག་ཡོད་མ་རེད་ད་ལས་ཡིན་ནའི་ཐའེ་ཝན་ངོས་ཕྱོགས་ནས་ཁོ་རང་ཁོ་རང་རང་སྲུང་བྱེད་ཡག་གི་ཁྱད་ཆོས་འདི་མང་པོ་ཞེ་པོ་ཞིག་གཏོང་ཨ། དང་པོ་དེ་ཡིན་ན་ཐའེ་ཝན་དེ་ཡིན་ན་གླིང་ཕྲན་ཅིག་རེད་གླིང་ཕྲན་ཡིན་ཟིན་པ་སྤྱིར་བཏང་སྔ་མོའི་དམག་གི་འགྲོ་སྟངས་བྱས་པ་ཡིན་ན་ས་ཆ་གཅིག་ནས་གཅིག་ཟིན་པའི་སྐབས་དེ་གླིང་ཕྲན་བྱས་ཆུ་བརྒལ་བྱས་ཕྱིན་བྱས་ཕ་ནའི་ངོགས་ཀྱི་ས་ཆ་འདིའི་མཚོ་ཐོག་ལ་བབས་བྱས་དམག་རྒྱག་ཡག་ཟེར་དེ་ཡིན་ན་དམག་ནང་ལ་དཀའ་ངལ་ཆེ་ཤོས་ཟེར་དཔེར་ན་ཆ་བཞག་དམག་ཆེན་གཉིས་པའི་སྐབས་ལ་ཡ་མཐའ་མ་དེ་དབྱིན་ཇིའི་ལུང་པ་ནས་ཕ་གི་ཧྥ་རན་སི་ལ་ཡ་ད་བཙན་འཛུལ་བྱས་བྱས་དེ་ནང་གི་འཇར་མན་དམག་དཔུང་ལ་ཡ་དམག་རྒྱག་པའི་སྐབས་དེ་ཡིན་ན་ཁོ་ཚོས་ཌི་ཌེ་ཟེར་རྒྱ་མཚོ་བརྒལ་བྱས་ཕར་གྲུ་གཟིངས་སྟོང་ཕྲག་མང་པོ་བཏང་བྱས་ཆུའི་ཁ་ལ་ཡ་བབས། འཇར་མན་དམག་མི་དང་དམག་རྒྱག་ཡག་ཟེར་དེ་ཡིན་ན་དམག་ཆེན་གཉིས་པའི་དམག་གང་གའི་དཀྱིལ་ནས་ཉིན་མོ་དེ་ཡིན་ན་དཀའ་ངལ་ཆེ་ཤོས་དང་མི་ཤི་ཡ་མང་ཤོས་ཤི་བ་རེད་རྒྱ་མཚོ་བརྒལ་བྱས་ཕ་ནའི་ངོགས་དེ་ཡ་ས་ལ་བབས་བྱས་དམག་རྒྱག་ཡག་ཟེར་དེ་ཞེ་པོ་ཅིག་ཁག་པོ་ཡིན་ས་རེད་ཐའེ་ཝན་གྱི་ཡིན་ན་ད་གླིང་ཕྲན་ཅིག་ཡིན་པའི་སྒོ་ནས་མ་གཏན་དམག་གི་སྟོབས་ཤུགས་རྒྱ་ནག་དང་བསྡུར་ཐུབ་ཡ་མེད་པ་ཡིན་ན་ལས་ཁོ་དེའི་ཁོ་རང་སོ་སོ་སྲུང་སྐྱོབ་བྱེད་ཡག་གི་ཁྱད་ཆོས་ཅིག་དང་ཨ་ནི་ལྷག་པར་དུ་སའི་ཆགས་སྟངས་ཆགས་པའི་གོ་ད་གླིང་ཕྲན་དུ་མ་སྐྱུར་སྐྱུར་རུ་དང་སྐྱུར་སྐྱུར་བྱས་བྱས་གཞོགས་གཅིག་ཡིན་ན་རྒྱ་ནག་ལ་བལྟས་བསྡད་ཡོད་རེད་གཞོགས་གཞན་པ་དེ་ཡིན་ན་ད་ཞི་བདེ་རྒྱ་མཚོ་དང་བལ་ཚུགས་ཚུགས་སླེབས་ཡིན་ད་ཨ་མི་རི་ཀ་ཆགས་བསྡད་ཡོད་རེད་པ་རྒྱ་ནག་ལ་ཁ་གཏད་བསྡད་མཁན་ཕྱོགས་ཀྱི་གླིང་ཕྲན་དེའི་རྒྱ་མཚོ་ངོས་ཕྱོགས་དེ་ག་དེ་མང་ཆེ་རི་རི་བྱས་བྱས་ཞེ་པོ་ཞིག་གཟར་པོ་ཡོད་ས་རེད་ཁོ་སྤྱིར་བཏང་ཕ་ནས་ཚུར་གཅིག་གྲུ་གཟིངས་དེ་དང་མོ་ཊ་དེ་ཕྲན་དེ་ཡོ་བྱད་ཡིན་ན་གོ་དེ་སྒང་ལ་ཡ་འཛེག་ཆོག་ཆོག་ཡོད་ས་མ་རེད་ད་གལ་སྲིད་རྒྱ་ནག་དམག་དཔུང་གིས་ཐའེ་ཝན་ཡོང་བྱས་བཙན་འཛུལ་བྱེད་ཡག་ཡར་ཡོང་དགོས་ཀྱི་ཡོད་པ་ཡིན་ན་ཧ་ལམ་ཕལ་ཆེན་སྐོར་བརྒྱབ་བྱས་ཡིན་ན་ཞི་བདེ་རྒྱ་མཚོའི་ངོས་ཕྱོགས་ནས་ཡོང་དགོས་ཀྱི་ཡོད་ས་རེད་ད་དེ་ཡོང་བར་ཡང་ཞི་བདེ་རྒྱ་མཚོའི་ཆུ་རྒྱུད་འདི་ག་ཡིན་ན་མང་ཆེ་ཡིན་ན་ཨ་མི་རི་ཀ་དང་ཉི་ཧོང་གི་མཐུན་གྲོགས་རྒྱལ་ཁབ་རེད་དེ་ཚོ་མང་ཆེ་ཅིག་ཟིན་བསྡད་ཡོད་ཟིན་པ་རྒྱ་ནག་ངོས་ནས་ཞེ་དྲག་སྐོར་བརྒྱབ་བྱས་འགྲོ་དུས་ད་ག་འདྲ་མ་ད་རྒྱ་ནག་སྟོབས་ཆེན་པོ་ཞེ་པོ་ཅིག་ཡོད་པ་ཡིན་ན་ལས་ཉེན་ཁ་ཞེ་པོ་ཅིག། ཁྱད་བསད་བྱས་མ་གཏོགས་ན་གང་དག་འདི་མ་ཡག་པོ་ཅིག་ཡོང་ཡག་ཡོད་ས་མ་རེད་འདི་འདྲས་སོང་ཙང་ད་གནས་ཚུལ་འདིར་བརྟེན་བྱས་དང་པོ་དེ་ཕལ་ཆེན་མི་མང་པོ་གཅིག་ཟེར་ཡག་བྱས་པ་ཡིན་ན་ཉུང་ཤོས་ལ་ད་ལྟའི་རྩིས་གཞི་དེ་ཕལ་ཆེན་རྒྱ་ནག་ལ་ཡར་དམག་གི་སྟོབས་ཤུགས་དེ་ཡོད་མ་རེད་ཐའེ་ཝན་ལ་ཡར་དམག་འཁྲུག་བརྒྱབ་བྱས་གང་དག་ལས་སླ་པོར་བྱས་བྱས་ཟིན་ཐུབ་ཡག་ཅིག་ཡོད་མ་རེད་ལས་སླ་པོ་བྱས་ཟིན་ཐུབ་ཀྱི་མེད་པ་ཡིན་ན་ཕལ་ཆེན་ད་རྒྱ་ནག་གཞུང་གིས་འདི་འདྲས་ཅིག་བྱེད་མདོག་ཁ་པོ་མ་རེད་ཅེས་མང་པོ་གཅིག་གིས་ལབ་ཀྱི་ཡོད་རེད། ད་ཡིན་ནའི་ཉིས་སྟོང་ཉི་ཤུ་རྩ་བདུན་ཟེར་གྱི་སོང་ཨ། འདིའི་ཚིག་དེ་ཡིན་ནའི་གལ་ཆེན་པོ་ཞེ་པོ་ཆགས་ཤག་དེ་ག་རེད་ཟེར་ན་མི་མང་པོ་གཅིག་ག་ཡིན་ནའི་ཉིས་སྟོང་ཉི་ཤུ་རྩ་བདུན་ལོ་ལ་ཡ། ཞི་ཅིན་ཕིན་ག་ཡིན་ནའི་ཐའེ་ཝན་ལ་ཡ་དམག་འཁྲུག་རྒྱབ་མི་ཡོང་ངས་ཟེར་གྱི་བྱས། ད་དམག་འཁྲུག་རྒྱག་གི་རེད་ཟེར་གྱི་བྱས་སེམས་ཁྲལ་བྱེད་མཁན་མི་ཅིག་ཡོད་རེད་པ། དེ་ཚོ་མཁས་པ་མང་ཆེ་གིས་འདི་ཟེར་གྱི་ཡོད་རེད། དེ་ཚོ་ལབ་དགོས་ཀྱི་རྒྱུ་མཚན་དེ་ག་རེད་ཟེར་ན། ཉིས་སྟོང་ཉི་ཤུ་རྩ་བདུན་གྱི་ལོ་དེ་ཡིན་ན། རྒྱ་ནག་བཅིངས་འགྲོལ་དམག་བཙུགས་ནས་ལོ་བརྒྱ་ཐམ་པ་འཁོར་བའི་དུས་ཆེན་གྱི་སྐོར་རེད། རྒྱ་ནག་བཅིངས་འགྲོལ་དམག་ལོ་བརྒྱ་ཐམ་པ་འཁོར་བའི་དུས་ཆེན་གྱི་ལེགས་སྐྱེས་ཉེར་མེད་དམག་དཔུང་གི་སྟོབས་ཤུགས་དེ་ག་དེ་ཡིན་ན་ལམ་མདོ་ཁ་ཅིག་སླེབས་ཡོད་པས་ལོ་བརྒྱ་ཕྱིན་པའི་དེ་འདྲས་ཀྱི་ནུས་པ་ཅིག་བསྟན་ཡག་ཆེད་དུ་ཡིན་ན་དུས་ཚོད་དེ་འདྲས་ཅིག་གལ་ཆེན་པོ་ཆགས་མདོག་ཁ་པོ་རེད་ཅེས་བྱས་མི་ཁག་ཅིག་རྩོད་པ་དེ་བྱེད་གོ་རེད། དེ་ལས་གལ་ཆེ་ག་རེ་ཟེར་ན་ད་ཉིས་སྟོང་ཉི་ཤུ་རྩ་བདུན་ལོར་ཡིན་ན་ཞི་ཅིན་ཕིང་གི་ལས་དུས་གསུམ་པ་མཇུག་སྒྲིལ་དགོས་གོ་རེད། མཇུག་སྒྲིལ་དུས་ཙམ་པ་ཡིན་ན་ད་ཞི་ཅིན་ཕིང་གིས་ལས་དུས་བཞི་པ་ཅིག་བྱེད་དགོས་ཀྱི་རེད། ལས་དུས་བཞི་པ་བྱེད་དགོས་བྱུང་ན་ད་དེའི་རྒྱུ་མཚན་གལ་ཆེན་པོ་གཅིག་གིས་ཨ་ནེ་ཐའེ་ཝན་བེད་སྤྱོད་བཏང་བྱས་ཐའེ་ཝན་གྱི་དམག་འཁྲུག་དེ་འདྲ་བརྒྱུད་བྱས་ཡིན་ན་ཕལ་ཆེར་ཞི་ཅིན་ཕིང་གིས་ཟིན་མདོག་ཁ་པོ་རེད་ཟེར་བྱས་ཅེས་ལབ་པ་རེད། དེ་ལས་ཡིན་ན་ལས་ད་ད་རིང་ངས་ད་གིན་དང་པོ་དང་པོ་དེ་ཞུ་ཡག་གི་གནས་ཚུལ་དེ་རེད། ཉེ་དུས་ཞི་ཅིན་ཕིང་སཱན་ཧྥི་རན་སི་སྐོར་ཡོང་རྗེས་སྲིད་འཛིན་བྷའི་ཏིན་དང། ཆེས་མཐོའི་གྲོས་མོལ། ཆུ་ཚོད་བཞི་ལྷག་ཙམ་གནང་སོང་ང། ཁོ་གཉིས་གཉིས་གྲོས་མཐུན་གནང་པའི་རྗེས་ལ་ཡིན་ན་ཨ་མི་རི་ཀའི་ཕོ་བྲང་དཀར་པོའི་གནད་ཡོད་མི་སྣ་གཅིག་གིས་ཡིན་ན་གསར་འགོད་པ་ཚོ་ལ་ཡང་དེ་སྐབས་ཀྱི་གྲོས་མོལ་སྐབས་ཀྱི་བཀའ་མོལ་ཁག་ཅིག་ཕྱི་ལ་ཡང་བཤད་ཤག་དེ་ཚོའི་ནང་ལོགས་གཅིག་ག་རེ་འདུག་ཟེར་ན། ཐའེ་ཝན་གནད་དོན་བཤད་པའི་སྐབས་དེ། ཞི་ཅིན་ཕིང་གི་རྣམ་འགྱུར་དྲག་པོ་ཞེ་པོ་ཅིག་ངང་ནས་སྲིད་འཛིན་བྷའི་ཏིན་ལ་ཡང་ལབ་སོང། མདོ་བ་བ་ང་འདིར་སླེབས་དུས་ཙམ་པ་ཡིན་ན་ཨ་མི་རི་ཀའི་གསར་འགྱུར་བརྒྱུད་ལམ་མང་པོ་གཅིག་གིས་རྒྱ་ནག་གིས་ཉིས་སྟོང་ཉི་ཤུ་རྩ་བདུན་ལོ་དང་ཡང་ན་ཉིས་སྟོང་སུམ་ཅུ་སོ་ལྔའི་ལོ་ལ་ཡང་ཐའེ་ཝན་ལ་ཡང

ད་ཡིན་ནའི་དབྱེ་ཞིབ་པ་ཚོས་ཟེར་ཡག་བྱས་པ་ཡིན་ན་ཞི་ཅིན་ཕིན་གྱིས་ང་ཐའེ་ཝན་ལ་ཡར་དམག་འཁྲུག་རྒྱག་གི་མེད་ཟེར་དེ་ནང་ལབ་ཡོད་མ་རེད། ཉིས་སྟོང་ཉི་ཤུ་རྩ་བདུན་ལོ་དང་ཉིས་སྟོང་སུམ་ཅུ་སོ་ལྔའི་ལོ་ལ་ཡར་རྒྱག་གི་རེད་ཟེར་དེ་འདི་འདྲ་ཅིག་ངས་གོ་མ་བྱུང་ཟེར་བྱས་བཤད་མ་གཏོགས་ཐའེ་ཝན་ལ་ཡར་དམག་འཁྲུག་རྒྱག་གི་མེད་ཟེར་དེ་ཡིན་ནའི་ཁས་ལེན་ལེན་ཡོད་མ་རེད་ཟེར་མཁན་ཁག་ཅིག་འདུག་གཉིས་པ་དེ་ཡིན་ནའི་ཁག་ཅིག་ཟེར་ན་ད་ཞི་ཅིན་ཕིན་གྱིས་དེ་སྐད་ཆ་དེ་རིགས་བཤད་པ་ཡིན་ན་ཁྱོན་ནས་ཡིད་ཆེས་བྱེད་ཡ་ཡོད་མ་རེད་ག་རེ་ཟེར་ན། དེ་སྔོན་ལ་སྲིད་འཛིན་ཨོ་བྷ་མ་ཡིན་པའི་སྐབས་དེ་ཞི་ཅིན་ཕིང་གིས་ཨོ་བྷ་མ་ལ་ཡང་གསལ་པོ་ཅིག་ཅིག་བཤད་བྱས་ལྷོ་རྒྱ་ནག་རྒྱ་མཚོའི་ནང་ལོགས་ལ་ཡང་རྒྱ་ནག་གི་དམག་གི་ལྟེ་གནས་དང་དེ་ཚོ་ཡིན་ན་རྒྱ་སྐྱེད་ཁྱོན་ནས་གཏོང་གི་མེད་ཟེར་གསལ་པོ་ཞེ་པོ་ཅིག་ལབ་པ་རེད་འདི་བཤད་པའི་རྗེས་ལ་ཡང་ཕར་ཕྱིན་བྱས་ལྷོ་རྒྱ་ནག་རྒྱ་མཚོའི་ནང་ལོགས་ལ་གླིང་ཕྲན་གསར་པ་བཟོ་ཡ་དང་དམག་གི་གནམ་ཐང་བཟོ་ཡ་དང་དེ་འདྲས་ཀྱི་རྒྱ་སྐྱེད་ཞེ་པོ་ཅིག་བཏང་པ་རེད་བྱས་ཙང་ཞི་ཅིན་ཕིང་ལ་ཡང་གང་ལྟར་འདི་བཤད་པ་དེ་ཚོ་ཁོ་རང་ཨ་ནི་ཡིད་ཆེས་བྱེད་ཡ་ཡོད་མ་རེད་ད་ལྟ་ཞི་ཅིན་ཕིང་བཤད་ཡ་དེ་ཡིན་ན་ཐར་གེ་སི་ཡིན་ན་ད་རྒྱ་ནག་དཔལ་འབྱོར་དང་དེ་ཚོ་དཀའ་ངལ་ཞེ་པོ་འཕྲད་བསྡད་ཡོད་ད་ཨ་མི་རི་ཀ་དང་འབྲེལ་བ་ཡར་གཏོང་ཡ་གི་ད་འབད་བརྩོན་ཞེ་པོ་ཅིག་འདུག་ང་དེ་འདྲ་ཅིག་ཆེད་དུ་ཡིན་ན་ཨ་ནི་ཐར་གེ་སི་ཁྱད་འགྱོད་ཅིག་རེད་ཅེས་ཅེས་ད་བཤད་མཁན་དེ་ཁག་ཅིག་འདུག་ཨ་འདི་ག་ལ་ཡང་འགྲེལ་བཤད་གསར་པ་ཅིག་དོ་སྣང་བྱེད་ཡ་ཅིག་ག་རེ་འདུག་ཟེར་ན་དཔེར་ཉི་ཧོང་གི་ཨ་ནི་ཉི་ཀི་ཉུས་ཟེར་མཁན་དེ་གཅིག་ཕལ་ཆེར་ཟླ་བ་ཁ་ཤས་ཀྱི་གོང་ལ་ཡང་ཉི་ཧོང་གི་གསར་འགྱུར་བརྒྱུད་ལམ་འདིའི་ནང་ལོགས་ཀྱི་གསར་འགོད་པ་དེ་སྔོན་ལ་ཡང་རྒྱ་ནག་ལ་ཡང་རྒྱུན་རིང་པོ་བསྡད་མྱོང་མཁན་རྒྱ་ནག་གི་ཆབ་སྲིད་ཞེ་པོ་ཤེས་མཁན་ཅིག་ཁོ་རང་གིས་ད་ལོ་ཡག་རྒྱ་ནག་གི་པེ་ཏའེ་ཧེ་ལ་ཡང་ཚོགས་འདུ་འཚོགས་པའི་སྐབས་ལ་ཡང་རྒྱ་ནག་གི་དཔོན་རིགས་རྒན་པ་དེ་ཚོས་ཞི་ཅིན་ཕིང་ལ་ཡང་གནོན་ཤུགས་ཞེ་པོ་ཅིག་སྤྲད་པ་རེད་ཟེར་བྱས་འདི་འདྲའི་གསར་འགྱུར་བཏོན་པ་རེད་འདི་བྲིས་མཁན་ཁོ་གསར་འགོད་པ་ནཱ་ག་ཛ་བྷ་ཟེར་མཁན་ཅིག་ཡོད་རེད་ཁོ་རང་གིས་ཡང་ད་རིང་འདིའི་སྐོར་ལ་ཡང་རྩོམ་ཡིག་བྲིས་ཤག་ཁོ་རང་གིས་ཟེར་ཡག་བྱས་པ་ཡིན་ན་ཨ་ནི་ད་ནུབ་ཕྱོགས་རྒྱལ་ཁབ་མང་ཆེ་ཅིག་གིས་ཞི་ཅིན་ཕིང་གིས་ད་རིང་འདིར་བའི་ཌེན་ལ་བཤད་པའི་སྐད་ཆ་དེ་ལ་གོ་བ་ལེན་སྟངས་དེ་དཔེ་ནོར་ཤག་ཟེར་ཁོ་རང་གིས་ཟེར་ཡག་བྱས་པ་ཡིན་ན་དེ་ཡིན་ན། ཐའེ་ཝན་ལ་དམག་རྒྱག་ཡག་དེ་གཙོ་བོ་བཤད་ཀྱི་ཡོད་མ་རེད། ཉིས་སྟོང་ཉི་ཤུ་རྩ་བདུན་ཟེར་དེ་ངས་ད་གིན་ཞུས་པ་ནང་བཞིན་ཡིན་ན་ཞི་ཅིན་ཕིང་གིས་ལས་དུས་གསུམ་པ་མཇུག་བསྒྲིལ་རྗེས་ཨ་ལས་དུས་བཞི་པ་བྱེད་ཡག་དེ་འགོ་བཙུགས་ཀྱི་ཡོད་རེད་པ་གཅིག་བྱས། གཉིས་པ་དེ། ཉིས་སྟོང་སུམ་ཅུ་སོ་ལྔ་ཟེར་ཡག་དེ། ད་དེའི་སྐབས་སླེབས་པའི་སྐབས་དེ་ཉིས་སྟོང་སུམ་ཅུ་སོ་ལྔ་སླེབས་པའི་སྐབས་དེ་ཡིན་ན་ཞི་ཅིན་ཕིང་ལོ་ཡིན་ན་བརྒྱད་ཅུ་གྱ་གསུམ་སླེབས་ཀྱི་ཡོད་རེད། ཨ་ནི་མའོ་ཙེ་ཏུང་དེ་སྔོན་ལ་ཡ་ལོ་བརྒྱད་ཅུ་གྱ་གསུམ་ལོར་ཡ་ཤི་བྱས་མའོ་ཙེ་ཏུང་གིས་རྒྱ་ནག་དབང་བསྒྱུར་བྱེད་ཡ་དེ་མཐའ་མ་མཇུག་བསྒྲིལ་བ་རེད་པ་དེ་འདྲ་སོང་ཙང་ད་རིང་ཞི་ཅིན་ཕིང་འདི་བཤད་ཡ་དེ་བརྡ་ལན་སྤྲད་ཡ་དེ། ཞི་ཅིན་ཕིང་གིས་ཉིས་སྟོང་ཉི་ཤུ་རྩ་བདུན་ལོ་གི་རྗེས་ལ་ཡ་མུ་མཐུད་བྱས་ཡིན་ན་རྒྱ་ནག་ལ་དབང་བསྒྱུར་བྱེད་བྱས་བསྡད་རྒྱུ་ཡིན་མ་ཟད་མའོ་ཙེ་ཏུང་ལས་ལྷག་རྒྱུན་རིང་ཙམ་ཞིག་ད་རྡོག་རྡོག་བཤད་ན་ཞི་ཅིན་ཕིང་གིས་དབང་ཆ་དེ་གློད་ཀྱི་མིན་མུ་མཐུད་བྱས་རྒྱ་ནག་ལ་དབང་བསྒྱུར་བྱེད་ཀྱི་ཡིན་ཟེར་དེ་འདིའི་བརྡ་ལན་སྤྲད་པའི་བརྒྱུད་བྱས་ཡིན་ན་བརྡ་ལན་མཐའ་མ་དེ་སྐོར་བརྒྱབ་བྱས་ཡིན་ན་རྒྱ་ནག་ནང་ལོག་ཡོང་རྗེས་ད་རྒྱ་ནག་དཔོན་རིགས་ཚང་མས་ཤེས་རུ་བཅུག་ཡག་ཆེད་དུ་རེད་ཟེར་བྱས་ཁོ་རང་གིས་ཞིབ་གཙོར་དེ་འདྲས་བྱས་ཤག་ད་དེར་ལྟོས་དངོས་གནས་ཡིན་ནས་མིན་ནས་གང་ལྟར་ད་རེས་ད་རིང་འདིར་ཡག་ཞི་ཅིན་ཕིང་གིས་ཡིན་ན་སྲིད་འཛིན་བའི་ཌེན་ལ་ཡག་ཉིས་སྟོང་ཉི་ཤུ་རྩ་བདུན་ལོ་དང་སུམ་ཅུ་སོ་ལྔའི་ལོ་ལ་ཡག་དམག་རྒྱག་ཡག་ཟེར་དེ་ངས་ནི་གོ་མ་བྱུང་ཟེར་བྱས་ལབ་པ་དེ་ཡིན་ན་ད་ད་རིང་ཉེ་དུས་ཞི་ཅིན་ཕིང་རང་གི་ཁ་ནས་ཡིན་ན་ཐའེ་ཝན་ལ་ཡག་རྒྱ་ནག་གིས་དམག་རྒྱག་གི་རེད་མ་རེད་ཟེར་བརྗོད་པ་དེའི་གནད་དོན་ཐོག་ལ་ཡག་ཞི་ཅིན་ཕིང་གིས་དངོས་སུ་བཤད་པའི་སྐད་ཆ་དང་ཕལ་ཆེར་ལུང་དྲངས་ཡག་ཐད་ཀར་གསར་ཤོས་དེ་ཆགས་བྱས་བསྡད་ཡོད་ས་རེད། རྒྱ་ནག་གི་སྐོར་ལ་ཞིབ་འཇུག་བྱེད་མཁན་མཁས་པ་མང་པོ་ཅིག་གིས་ཡིན་ན་རྒྱ་ནག་གི་ད་ལྟ་ཡིན་ན་ད་ཐའེ་ཝན་ལ་ཡ་དམག་རྒྱག་ཡག་གི་ནུས་པ་མེད་མ་ཟད་ཡིན་ན་དུས་ཚོད་ངེས་ཅན་གཅིག་རིང་ལ་ཡིན་ན་ཕལ་ཆེར་རྒྱག་ཡག་གི་ཉེན་ཁ་དེ་ཞེ་དྲགས་ཆུང་ཆུང་རེད་ཟེར་བྱས་བཤད་མཁན་མང་པོ་འདུག་ད་ཁོང་ཚོས་བཤད་ཡག་གི་རྒྱུ་མཚན་གཙོ་བོ་གཅིག་ག་རེ་རེད་ཟེར་ན་དེ་སྔོན་ལ་ཡང་ཞི་ཅིན་ཕིང་གལ་སྲིད་ཡིན་ན་ཐའེ་ཝན་དམག་རྒྱག་ཡག་གི་ང་རྒྱལ་དང་བློ་སྟོབས་དང་དེ་འད་ཡོད་པ་ཡིན་ནའི་ཡང་ཟླ་ཉིན་ལོ་ལ་ཡང་སྲིད་འཛིན་པུ་ཊིན་གྱིས་ཡུ་ཁྲེན་ལ་དམག་རྒྱབ་བྱས་ད་དམག་དེ་ལམ་ལྷོང་ཁྱོན་ནས་བྱུང་ཡོད་མ་རེད་འདི་ཡིན་ན་ཞི་ཅིན་ཕིང་གི་ང་རྒྱལ་དེ་མར་ཞེ་དྲགས་བཅག་ཡོད་ཤག་རེད་ཟེར་དཔེར་ན་ཆ་བཞག་ན Bonnie Glaser ཟེར་མཁན་ཅིག་རེད་ཁོ་རང་ཡིན་ན་དེ་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནང་ལོགས་ལ་རྒྱ་ནག་གི་དམག་དོན་དང་འདི་ཚོར་ཡང་ཞིབ་འཇུག་བྱེད་མཁན་གྱི་ཤུགས་རྐྱེན་ཞེ་དྲགས་ཡོད་པའི་མཁས་པ་ཅིག་རེད་ཁོ་རང་ཉེ་དུས་རང་ཨ་འདི New York Times གསར་ཤོག་འདིའི་ཐོག་ལ་ཡང་ཆེད་རྩོམ་ཅིག་སྤེལ་བྱས་སྤྱིར་བཏང་ཡིན་ན་ཨ་མི་རི་ཀའི་ནང་མི་མང་པོ་ཅིག་གིས་ད་རྒྱ་ནག་གིས་ཐའེ་ཝན་ལ་ཡང་དམག་འཁྲུག་རྒྱབ་གྲབས་ཡོད་པའི་ཚུལ་བཤད་ཀྱི་འདུག་ཁོ་རང་ལྟ་ཚུལ་བྱས་པ་ཡིན་ན་ཕལ་ཆེར་དེ་འདྲའི་རྒྱབ་མདོག་ཁ་པོ་མ་རེད་རྒྱག་མི་དགོས་ཡག་གི་རྒྱུ་མཚན་ཁོ་རང་གིས་རིམ་པ་མང་པོ་ཞིག་བགྲང་ཤག་དེ་ག་ནང་བཞིན་ཡང་དེ་སྔོན་ལ་ཡང་འདི་ལྟའི Washington ལ་ཡོད་པའི Brookings ཟེར་བ་དང་གཞུང་གི་དཔོན་རིགས་ཚོ་ལ་ཡང་སློབ་སྟོན་དང་དེ་འདྲ་བྱེད་མཁན་གྱི་ཞིབ་འཇུག་ལས་ཁུངས་གལ་ཆེན་པོ་ཞེ་པོ་ཅིག་རེད་འདི་ནང་ལི་ཁྲེང་ཟེར་མཁན་ཅིག་རྒྱ་མི་མཁས་པ་ཅིག་རེད་རྒྱ་ནག་དཔོན་རིགས་ཀྱི་བསམ་བློ་དང་འདི་ལ་ཡང་གཙོ་བོ་ཞིབ་འཇུག་བྱེད་མཁན་ཅིག་ཁོ་རང་དེ་སྔོན་ལ་ཡང་ཨ་མི་རི་ཀའི་གཞུང་གི་དཔོན་རིགས་ཚོ་ལ་ཁོ་རང་སློབ་སྟོན་བྱེད་ཡ་དང་འདི་བྱས་ཤུགས་རྐྱེན་ངེས་ཅན་ཡོད་པ་མ་ཟད་བོད་དོན་ཐོག་ལ་ཡང་བར་སྐབས་ཅིག་དོ་སྣང་བྱས་བྱས་རྒྱལ་བ་རིན་པོ་ཆེ་གི་མཇལ་ཁ་ཞུས་འདི་བྱེད་མཁན་ཅིག་རེད་ད་ཁོ་རང་དེང་སྐབས་འདི་ཧོང་ཀོང་གི་སློབ་གྲྭ་ཆེན་མོ་ཅིག་ནང་ལོགས་ལ་ཡང་བི་གའི་ལེགས་གཅིག་འདུག་བྱས་བྱས་ཁོ་རང་གི་ཉེ་དུས་སྤེལ་བའི་རྩོམ་གཅིག་ནང་ཟེར་ཡག་བྱས་པ་ཡིན་ན་ཨ་མི་རི་ཀའི་ནང་ལོག་ལ་ཡང་ཨ་མི་རི་ཀའི་ནང་འཁྲུག་རྒྱག་ཡག་གི་ཉེན་ཁ་དེ་ལས་ཡིན་ན་རྒྱ་ནག་གིས་ཐའེ་ཝན་ལ་ཡང་དམག་འཁྲུག་རྒྱག་ཡག་གི་ཉེན་ཁ་དེ་ཆུང་ཡོད་རེད། ད་ཁོ་རང་གིས་དེ་ལབ་དགོས་ཡག་རྒྱུ་མཚན་དེ་འགྲེལ་བཤད་བརྒྱབ་བཞག་མ་མཐའ་གཅིག་ཐང་ཨ་མི་རི་ཀའི་རྒྱལ་ནང་ལ་ཡང་ནང་འཁྲུག་རྒྱག་ཡག་གི་ཉེན་ཁ་དེ་ནི་ཞེ་དྲག་ཆུང་ཆུང་རེད་ཧ་ལམ་ཡོང་སྲིད་ཀྱི་མ་རེད། ཨ་མི་རི་ཀའི་མི་ཚོ་ལ་ད་ལན་སྤྲད་ཅིང་རྒྱ་ནག་གིས་ཐའེ་ཝན་ལ་དམག་རྒྱག་དེ་ཉེན་ཁ་དེ་ལས་ཆུང་ཡོད་རེད། ཨ་ཁོ་རང་རྒྱུ་མཚན་ཁ་ཤས་ཆགས་ཆགས་དང་པོ་དེ་ཡིན་ན་རྒྱ་ནག་གིས་ཐའེ་ཝན་དམག་བརྒྱབ་རྗེས་དམག་ལམ་སང་ཐོབ་ཡག་གི་གདེང་ཚོད་ཁྱོན་ནས་ཡོད་མ་རེད། གཉིས་པ་དེ་ཡིན་ན་རྒྱ་ནག་ངོས་ནས་བཤད་པ་ཡིན་ན་ལྷག་པར་དུ་ཞི་ཅིན་ཕིང་ངོས་ནས་བཤད་པ་ཡིན་ན། དམག་དེ་འདྲ་བརྒྱབ་པ་ཡིན་ན་དམག་དེ་ལམ་ལྷོང་ཡག་པོ་བྱུང་མ་བྱུང་བྱས་ད་དམག་ཕམ་ཉེས་བྱུང་ན་དེ་བཤད་མི་དགོས་རེད། སྤྱིར་བཏང་ལམ་ལྷོང་ཡག་པོ་བྱུང་མ་བྱུང་པ་ཡིན་ན་ལས་ཞི་ཅིན་ཕིང་ཁོ་རང་གི་དབང་བསྒྱུར་དེ་ལ་ཡང་གཡོ་འགུལ་ཆེན་པོ་ཞིག་ཐེབས་རྒྱུ་མ་ཟད་གཅིག་བྱས་ན་རྒྱ་ནག་གུང་ཁྲན་ཏང་གི་དབང་བསྒྱུར་ཁོ་རང་ལ་ཡང་དཔེ་ད་གཏོར་བཤིག་འགྲོ་ཡག་ཉེན་ཁ་ཡོད་རེད། དེ་འདྲས་སོང་ཙང་ཡོང་ཐུབ་ཡག་མ་རེད། ཨ་མཐའ་མའི་དབང་བཏང་བྱས་རྒྱ་ནག་གི་དམག་དེ་ལམ་ལྷོང་ཡག་པོ་བྱུང་ཐའེ་ཝན་བཙན་བཟུང་བྱེད་ཐུབ་དེ་འདྲ་བྱེད་ཐུབ་པ་ཡིན་པ་ཡིན་ན་ལས། ད་ད་ལྟ་ཐའེ་ཝན་ནང་ལོག་མི་དེ་ཚོ་རྒྱ་ནག་ལ་མ་དགའ་དང་རྒྱ་ནག་གི་མི་མིན་བསམ་པའི་བསམ་བློ་དེ་འདུ་ཤེས་དེ་ཞེ་པོ་ཅིག་མཁྲེགས་པོ་དང་ཤུགས་ཆེན་པོ་ཆགས་བསྡད་ཡོད་རེད། དེ་འདྲས་སོང་ཙང་ཁོ་ཚོའི་བསམ་བློ་ཚུར་བསྒྱུར་ཡག་ས་ཁོ་ལས་ཀ་དེ། ད་ལྟ་ཁོ་རང་ནས་རྒྱ་ནག་རྒྱལ་ནང་ལ་ཡང་ད་བོད་དང་ཤིང་ཅང་དང་དེ་ཚོ་རྙོག་དྲ་མང་པོ་ཞེ་པོ་རེད། དེའི་སྒང་ལ་ཡང་ཡང་རྙོག་དྲ་ཆེན་པོ་ཅིག་ཐོས་པ་བྱེད་ཚུལ་གླེང་བའི་ཟུར་བཅད་པ་དེ་ཚོ་ཡིན་ན་རྒྱ་ནག་གཞུང་གི་རྩིས་ག་འདྲས་བརྒྱབ་ན་ལས་ཐའེ་ཝན་ལ་དམག་འཁྲུག་རྒྱག་ཡག་གི་རྒྱུ་མཚན་རེ་ཞིག་ཁྱོན་ནས་ཡོད་མ་རེད་དེ་འདྲས་སོང་ཙང་ཁོ་རང་ལྟ་ཚུལ་བཤད་པ་ཡིན་ན་ཕལ་ཆེར་དམག་དེ་རྒྱག་གི་མ་རེད་ཟེར་བྱས་བྱས་ད་དེ་འདྲས་སོང་དུས་ལྟ་བ་འདི་རུ་ཨ་བཤད་ཉན་དེ་མང་པོ་ཞེ་དྲག་ཡོད་རེད། ད་ཡིན་ནའི་ལས་ཁ་ཅིག་ཟེར་ཡག་བྱས་པ་ཡིན་ན་རྒྱུ་མཚན་ག་ནས་བཙུགས་བལྟས་པ་ཡིན་ན་ད་ཕལ་ཆེར་རྒྱག་མདོག་ཁ་མ་རེད་སྲིད་དབང་སྒེར་གཅོད་ཅན་ད་ཞི་ཅིན་ཕིང་ཡིན་ནའི་རེད་ཕུའུ་ཏིན་ཡིན་ནའི་རེད་དེ་ཚོའི་ཕྲད་དེ་མི་དེ་ཚོའི་ཕྲད་དེ། ཁོ་ཚོས་ཡིན་ན་མང་པོ་ཅིག་ལས་ཀ་བྱེད་ན་རྒྱུ་མཚན་ལ་བརྟེན་བྱས་བྱེད་ཀྱི་ཡོད་མ་རེད། དཔེར་ན་ཆ་བཞག་རྒྱུ་མཚན་ལ་བརྟེན་བྱས་བྱེད་ཀྱི་ཡོད་ན་ཕུ་ཏིན་གྱིས་ཡུ་ཀེ་རེན་དམག་རྒྱག་དེ་རྒྱབ་ན་ག་ཆོག་རེད་བསམ་བསམ་ཅིག་ཡོད་རེད། དེ་ཡིན་ན་ང་ཚོ་སྤྱིར་བཏང་མིའི་བསམ་བློའི་རྒྱུ་མཚན་དེ་ལ་བརྟེན་བྱས་སྲིད་དབང་སྒེར་གཅོད་ཅན་དེ་ཚོའི་བྱ་སྤྱོད་དེ་ལ་ཡར་ཐལ་དེ་ནི་ཡོང་གི་མ་རེད་ཞི་ཅིན་ཕིང་གིས་ག་རེ་བྱས་མེད་ས་དེ་རྒྱུ་མཚན་དང་ལྡན་པ་ཞིག་བྱེད་ཀྱི་མ་རེད་ཁོ་རང་ཚོ་དབང་ཆ་དང་ང་རྒྱལ་དང་དེ་འདྲས་ཀྱི་ཆེད་དུ་བྱེད་སྲིད་པ་རེད། ཨ་གཉིས་པ་དེ་གར་སོང་བར་དུ་ཁ་ཅིག་ཟེར་ཡག་བྱས་པ་ཡིན་ན་ད་ཞི་ཅིན་ཕིང་ལ་གལ་སྲིད་ཅིག་ཉིས་སྟོང་ཉི་ཤུ་རྩ་བདུན་ལོར་དུ་ཡར་སླེབས་པ་ཡིན་ནའི་ག་རེ་ཡིན་ནའི་ལས་ད་དེར་གལ་སྲིད་རྒྱ་ནག་གི་དཔལ་འབྱོར་དཀའ་ངལ་འཕྲད་དེ་འོ་རེད་གང་ལྟར་རྒྱ་ནག་གི་དབང་སྒྱུར་བྱེད་ཡག་དེ་དཀའ་ངལ་ཆེ་ཆེ་ཆེ་ཆེ་ཆེ་འགྲོ་དུས་མི་རིགས་རིང་ལུགས་བསམ་བློ་དེ་ཡར་བསླང་ཡག་དེ་གུང་ཁྲན་ཏང་གི་བསམ་བློ་དེ་ཚོ་མར་ཉམས་པའི་སྐབས་དེ་གལ་ཆེ་ཤོས་དང་ནུས་པ་གཅིག་ལས་མ་ལྷག་པ་དེ་ག་རང་རེད། དེ་བསླང་ཡག་ཆེད་དུ་གཅིག་བྱས་ན། རྒྱ་ནག་གི་རྒྱལ་ནང་གི་དབང་སྒྱུར་གྱི་སྲ་བརྟན་བཏང་ཡག་དང་དབང་སྒྱུར་བྱེད་ཡག་གི་ཆེད་དུ་ཁོ་རང་ནི་དམིགས་བྱས་ཡིན་ན་དང་པོར་རྒྱབ་དུས་སུ་འབའ་ད་ཆུང་ཆུང་ཅིག་ལས་མ་རྒྱག་དགོས་བསམ་ད་ཡིན་ནའི་ག་ལི་ག་ལི་ཆེར་ཕྱིན་བྱས་ཡིན་ན་ཆེན་པོ་ཆགས་ཡག་གི་འདི་འདྲས་ཉེན་ཁ་ཡོད་རེད་འདི་འདྲས་སོང་ཙང་རྒྱུ་མཚན་འདྲ་འདྲས་གཅིག་པོར་བརྟེན་བྱས་ཡིན་དམག་རྒྱག་གི་མ་རེད་བསམ་བྱས་ཡིན་ན་གྲ་སྒྲིག་མ་བྱེད་བྱས་བསྡད་ན་ཡོང་གི་མ་རེད་ཟེར་བྱས་ཟེར་གི་རེད་ད་གང་ལྟར་དེ་འདྲས་བྱས་ནས་མ་བྱས་ནས་ངས་ཚོད་དཔག་བྱས་པ་ཡིན་ན་རྒྱ་ནག་གིས་ད་ལྟ་བར་དུ་ཐའེ་ཝན་ལ་ཡང་འཇིགས་སྐུལ་དེ་ཞེ་པོ་ཅིག་གཏོང་བ་ལྷག་པར་དུ་ད་འོས་འདེམས་དེ་འདྲས་སླེབས་པའི་སྐབས་དེ་འཇིགས་སྐུལ་བྱེད་ཡག་དེ་ཡིན་ན་མཚམས་གཅོད་ཅིག་བྱེད་གི་མ་རེད་བསམ་གི་འདུག། ག་རེ་ཡིན་ཟེར་ན། ད་ཞི་ཅིན་ཕིང་ལས་དུས་གཉིས་པ་དེ་བསྡད་དེ་རྒྱ་ནག་གཞུང་གི་སྤྱིར་བཏང་གི་འགྲོ་སྟངས་ཅིག་རེད་གསུམ་པ་དེ་བྱེད་དུས་ཁོ་རང་མི་མང་པོ་ཅིག་གིས་ད་དེ་ག་འདྲས་ཡིན་ནམ་བསམ་དུས་ཞི་ཅིན་ཕིང་ལས་དུས་གསུམ་པ་བྱེད་ཀྱི་རེད་ཟེར་བྱས་དང་པོ་སྐད་ཆ་གཅིག་ཡོང་པའི་སྐབས་དུ་ཨ་ནས་ཁོ་རང་ཚོ་བཀྲམ་བཞག་ཡོད་སྐད་ཆ་ཡིན་གྱི་རེད་གཏམ་འཆལ་གསུངས་བསྡད་ཨོ་ཞི་ཅིན་ཕིང་ཡིན་གཅིག་མིན་གཅིག་ཁོ་རང་དེ་ཡིན་ན་ག་རེ་ཟེར་ན་ལོ་རྒྱུས་ཀྱི་ཨེ་ནི་བལ་དུ་དམིགས་འབེན་ཆེན་པོ་ཐའེ་ཝན་དེ་རྒྱ་ནག་དང་གཅིག་གྱུར་བྱེད་ཡག་གི་ལས་འགན་དེ་ལོ་རྒྱུས་དེ་འདྲས་སྒྲུབ་དགོས་ཀྱི་ཡོད་ན་ཨན་སྲིད་འཛིན་ཞི་ཅིན་ཕིང་གསུམ་དེ་མུ་མཐུད་བྱས་ལས་ཀ་བྱེད་བྱེད་བསྡད་ན་མི་གཞན་ལོ་གཉིས་གཉིས་ལ་ཡང་དཔོན་པོ་བྱེད་བྱེད་ཕྱིན་ན་ཡོང་གི་མ་རེད་ཟེར་ཡག་དེ་འདྲས་ཀྱི་སྐད་ཆ་འདི་དག་གཞུང་འབྲེལ་རང་ཐོག་གི་གསར་འགྱུར་འདི་ནང་དུ་བཀོད་ཡོད་མ་རེད་དེ་འོག་ལ་སྐད་ཆ་འདི་མང་པོ་བྱུང་པ་རེད་དེ་འདྲས་སོང་ཙང་ད་ལས་དུས་བཞི་པ་དང་ལྔ་པ་དང་དྲུག་པ་གི་ཚེ་ད་མི་ཚེ་གཅིག་བསྡད་ཀྱི་ཡོད་ནའི་གར་བསྡད་ཀྱི་ཡོད་ནའི་ཨན་ཞི་ཅིན་ཕིང་ཕི་ཀའི་མུ་མཐུད་བྱས་དཔོན་པོ་བྱེད་བྱེད་བསྡད་ཡག་གི་རྒྱུ་མཚན་སྦྱོར་བ་དེ་ཡིན་ན་ཕལ་ཆེར་དཀའ་ངལ་ཆེར་ཆེར་ཆེར་འགྲོ་རེད་འདི་དཀའ་ངལ་ཆེར་འགྲོ་དུས་ཀྱི་རྒྱུ་མཚན་གྱི་འགྲེལ་བཤད་གལ་ཆེན་པོ་གཅིག་ཡིན་ན་ག་དུས་ཡིན་ནའི། ཐའེ་ཝན་དེ་རྦད་དེ་རང་བཙན་བྱེད་ཡག་གི་ཉེན་ཁ་ཡོད་པ་དང་ཞི་ཅིན་ཕིང་ལྟ་བུ་གཅིག་མེད་ན་ཡོང་གི་མེད་པ་དང་ཞི་ཅིན་ཕིང་གཅིག་པོ་གིས་ཐའེ་ཝན་དེ་ཐ་མ་དེ་ཡིན་ན་རྒྱ་ནག་དང་གཅིག་གྱུར་བྱེད་ཐུབ་གི་ཡོད་པ་སོགས་པའི་དེ་འདྲས་ཀྱི་རྒྱུ་མཚན་དེ་བཟོ་ཡག་དེ་གལ་ཆེན་པོ་ཡིན་དུས་ཙམ་པ། ག་དུས་ཡིན་ནའི་ཐའེ་ཝན་ལ་ཡག་བརྙས་ཏིར་ཏིར་བཀོད། ག་དུས་ཡིན་ནའི་ཐའེ་ཝན་ལ་ཡག་འཇིགས་སྐུལ་ཏིར་ཏིར་བྱས། དེ་འདྲས་བྱེད་ཡག་གི་སོང་ཙང་ཁོང་ཚོའི་ལག་ཆ་ལྟ་བུ་ཞིག་ཆགས་བྱས་ངས་བྱས་ན། ད་དངོས་གནས་དམག་རྒྱག་གི་ཡོད་ནའི་མེད་ནའི།

ད་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་སྡུག་རུ་སྡུག་རུ་ཕྱིན། ཉིན་གཅིག་རྡོག་པ་ལ་ཡང་ཨ་མི་རི་ཀ་དང་རྒྱ་ནག་བར་དུ་ལ་དམག་འཁྲུག་ཞིག་ལངས་ན་ཡག་པོ་ཡོད་མ་རེད་བསམ་དམག་དེ་རྒྱག་ཡས་འདོད་པ་བྱེད་ཡོད་མ་རེད། དེ་མེད་དུས་ཙམ་པ། འདི་ལ་ཡང་དོགས་ཟོན་བྱས་དང་འདི་ལ་སྔོན་འགོག་བྱས་འབྱོར་བ་ད་ག་རང། གང་འཚམ་ཅིག་ལ་ཡང་ཡིན་ཨ་མི་རི་ཀའི་ངོས་ནས་བཤད་ན་ད་སོ་སོའི་ཅིག་དོགས་འདྲིར་ཆགས་བྱས་མི་ཁ་ཅིག་བསད་བྱས་ན་སྲིད་འཛིན་ཞི་ཅིན་ཕིང་དང་རྒྱ་ནག་གི་ཨོ་དམག་རྒྱག་གི་ཡིན་མདོག་མདོག་བྱས་དེ་ཡིན་ན་ཁོང་ཚོའི་ལག་ཆ་བཟོ་འདྲ་ཆགས་བསྡད་ཡོད་རེད། བྱས་ཙང་གནས་ཚུལ་དེ་ཚོ་གི་འདི་ལ་བལྟས་པ་ཡིན་ན་ལས།